གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན་རྣམ་པ་ཚོས་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་གཟའ་འཁོར་འདིའི་གཞོན་སྐྱེས་དང་ཤེས་ཡོན་བྱས་ནས་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུ་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨན་དེ་རིང་གི་ལས་རིམ་ནང་ལ་ད་དབུས་བོད་མིའི་སྒྲིག་འཛུགས་ཀྱི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་ལས་འཆར་གལ་ཆེན་ཞིག་གི་སྐོར་ལ་ཡང་གླེང་མོལ་ཞུ་ཡ་ཡིན། ཨན་དེ་རིང་གི་བརྗོད་གཞི་འདིའི་ཐོག་གླེང་མོལ་གནང་བ་སྐུ་མགྲོན་དེ་ཡང་ཨནི་དབུས་བོད་མིའི་སྒྲིག་འཛུགས་ཀྱི་འཆར་འགོད་ལས་དོན་གྱི་སྤྱི་ཁྱབ་འགན་འཛིན། འབུམ་རམས་པ་དཀོན་མཆོག་བརྩོན་འགྲུས་ལགས་ཡིན། དཀོན་མཆོག་བརྩོན་འགྲུས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་པད་མ་བདེ་ཆེན་ལགས། ཐུགས་རྗེ་གནང་ད་ཐོག་མ་དེ་ད་ལྟའི་སྐབས་དེར་ང་རང་ཚོ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྤྱི་ཚོགས་ཐེབས་རྩའི་འགན་འཛིན་སྐལ་རྡོར་ལགས་ཁྱེད་རང་གཉིས་བྱང་ཨ་མི་རི་ཀའི་ནང་ཟླ་བ་གཅིག་ལྷག་ཙམ་རིང་ལ་ནི་ཕེབས་བྱས་ནས་ད་ད་ལྟ་ལས་དོན་མང་པོ་ཞིག་གནང་ཡག་དབུ་བཙུགས་གནང་ཚར་བ་རེད་བྱས་ཙང་འཆར་འགོད་སྤྱི་ཁྱབ་ཀྱི་ཕྱོགས་ནས་ད་ཅིག་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ཞབས་ཞུའི་ནང་ནས་གངས་ལྗོངས་དངུལ་ཁང་གི་ལས་གཞི་ཞུ་བ་དེ་འདིའི་ཐོག་ལ་ཡང་ང་ཚོའི་གཞོན་སྐྱེས་ཚོ་ལ་ངོ་སྤྲོད་དང་འགྲེལ་བཤད་ཤིག་སྐྱོན་གནང། ལགས་སོ་ད་ངས་གང་ཐུབ་ཐུབ་གཞོན་སྐྱེས་ཚོ་ལ་ཡང་ཕན་པའི་འགྲེལ་བཤད་ཅིག་ཞུ་ཡ་འབད་བརྩོན་ཞུ་གི་ཡིན། ད་སྤྱི་བཏང་ང་ཚོའི་སྤྱི་ཚོགས་ཀྱི་ནང་ལ་ད་ལས་དོན་མང་པོ་ཞིག་དགོས་ཀྱི་ཡོད་རེད། སྤྱི་ཚོགས་འདི་དེང་དེང་དུས་ཀྱི་སྤྱི་ཚོགས་སྔོན་མ་དང་མ་འདྲ་བ་ཞིག་རེད་བ། དེང་དུས་ཀྱི་སྤྱི་ཚོགས་འདི་ནང་དངུལ་གྱི་ཐོག་ལ་ད་ཕྱག་ལས་མང་པོ་ཞིག་གནང་དགོས་ཀྱི་ཡོད་རེད། ཕྱག་ལས་མང་པོ་གནང་ཡོང་དུས་ད་དངུལ་ཁང་གི་ལས་གཞི་ལྟ་བུ་ཅིག་གི་ཐོག་ནས་ད་འཛམ་གླིང་ད་ཡར་ཐོན་ཅན་གྱི་རྒྱལ་ཁབ་དེ་ཚོ་ནང་ལ་ཡར་གནང་བསྡད་ཀྱི་ཡོད་རེད་ཨ་ནི་ང་ཚོའི་སྤྱི་ཚོགས་བོད་པའི་སྤྱི་ཚོགས་ནང་ལ་ཆ་བཞག་པ་ཡིན་ན་ད་ལྟ་བཙན་བྱོལ་ནང་ལོ་དྲུག་ཅུ་སླེབས་རྗེས་དངུལ་ཁང་གི་ལས་ཀ་དེ་ང་ཚོ་མང་ཆེ་བྱས་ད་རྒྱ་གར་གྱི་ཨ་ནི་ས་གནས་ཡོད་པ་རྒྱལ་ཁབ་ཀྱི་དངུལ་ཁང་ནང་ལ་ཡང་དངུལ་བཅོལ་མ་ལེན་བུ་ལོན་ལེན་བྱས་བྱས་ནས་ལས་ཀ་དམ་ལ་ཚུད་པའི་ཚེ་ཕྱག་ལེན་གནང་བསྡད་ཀྱི་ཡོད་རེད། ཡིན་ན་ཡང་ས་གནས་ཁ་ཤས་ལ་ཡང་ང་ཚོ་དངུལ་ཁང་གི་ལས་གཞི་འདི་མཉམ་འབྲེལ་གྱི་ཟེར་ནས། Cooperative། ཟེར་ནས་མཉམ་འབྲེལ་གྱི་ཐོག་ནས་ང་ཚོ་ཕྱག་ལེན་གནང་བསྡད་ཀྱི་ཡོད་རེད། དེ་ནས་མཉམ་འབྲེལ་འདི་གི་དངུལ་ཁང་ལས་གཞི་འདི་གི་ས་ཁུལ་ཡོངས་ལ་ཡང་ཁྱབ་ཀྱི་མེད་ཙང། ད་ང་ཚོ་བཀའ་ཤག་གི་སྲིད་ཇུས་གཅིག་གི་ཐོག་ནས། ཨ་ནི་དངུལ་ཁང་ལྟ་བུ་ཅིག་ང་ཚོ་སྒྲིག་འཛུགས་ཀྱིས་བཙུགས་དགོས་ཀྱི་འདུག་ཞེས་བཤད་ད། ལོ་མང་པོ་ཞིག་གི་འཆར་སྣང་ཡོད་པ་ནང་བཞིན་བྱས་རྗེས་ད་བཀའ་ཤག་སྐབས་བཅུ་བཞི་བཅོ་ལྔའི་ནང་ལ་ཡར་ཐག་གཅོད་གནང་ནས། ཨ་ནི་དངུལ་ཁང་གི་ལས་གཞི་ཞིག་བཙུགས་ཡོད་རེད། དེ་དངུལ་ཁང་གི་ལས་གཞི་གི་མིང་དེ་ད་ལྟ་དངུལ་ཁང་རང་མིན་ཙང། ཨ་ནི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ཞེས་བྱས། དེ་འདྲ་བྱས་ནས་མར། ག་རེ་ཟེར་དགོས་རེད་དེབ་སྐྱེལ་བྱས་པ་དང། ཨ་ནི་དེ་གི་ལས་དོན་དངུལ་ཁང་གི་ལས་དོན་གྱི་ད་ག་རེ་ཟེར་དགོས་རེད། ཆ་ཚང་བྱས་ནས་ལས་ཡག་ཙམ་མ་ཟད་ལས་ཡག་དེ་ང་ཚོ་ཡོང་གི་ཡོད་མ་རེད་དེ། ལས་འགུལ་མང་པོ་ཞིག་ད་ད་ན་ང་ཚོ་འགོ་བཙུགས་ཚར་བ་རེད་ཞུས་པ་ཡིན། འོ་ལེགས་བྱས་དུས་ད་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ཞུ་བ་དེ་རྣམ་པ་ཚོ་གིས་ཕྱག་ལས་མང་པོ་ཞིག་དབུ་བཙུགས་པ་རེད། ད་ད་རེས་རྣམ་པ་ཚོ་གིས་ཅིག་ཨ་མི་རི་ཀའི་ནང་ལ་ཟླ་བ་གཅིག་ལྷག་ཕྱོགས་བསྐྱོད་ཕེབས་ཡ་དེ་གཅིག་ནས་ཞབས་ཞུ་ཁང་དེའི་ཐོག་ལ་གོ་རྟོགས་སྤེལ་ཡ་དང་གཅིག་ཞབས་ཞུ་ཁང་དེའི་ནང་ལ་ཡ་སོ་སོ་སོའི་མ་རྩ་བཙུགས་ཡ་ཡིན་ནའི་རེད་ཡང་ད་ག་ནང་བཞིན་ཞབས་ཞུ་ཁང་དེའི་ཆེད་དུ་ཅིག་བོད་མིའི་ཐོག་ནས་ཞལ་འདེབས་འབུལ་མཁན་ཡོད་ན་ཞུ་ཡ་དེ་འདྲའི་གི་དགོངས་པ་ཡོད་རེད་བ་ལ་བྱས་ཙང་དེ་ཚོའི་སྐོར་ལ་ཏོག་ཙམ་འགྲེལ་བཤད་སྐྱོན་གནང་དང། ད་ད་ལྟ་འདུག་གོང་དུ་ཞུས་པ་ནང་བཞིན་རེད་ང་ཚོ་ལོ། དངུལ་ཁང་གི་ལས་གཞི་འདི་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་འོག་ལ་ལོ་གཉིས་ཟིན་འགོ་ཚུགས་པ་རེད་འདི་ནང་ལ་ང་ཚོ། ད་སུད་ཏཱ་ཚོང་པ་གཙོས་པའི། བོད་མིའི་སྤྱི་ཚོགས་ནང་ལ་བུ་ལོན་གྱི་ལས་གཞི་འདི་ང་ཚོ་འགོ་བཙུགས་པ་ཡིན། སྒོར་མོ་ས་ཡ་གཉིས་ད་ས་ཡ་གསུམ་མ་ཟིན་ཙམ་གྱི་བུ་ལོན་ལས་གཞི་འགོ་བཙུགས་རྗེས་ལོ་གཉིས་ཡག་པོ་ཞེ་དྲག་བྱུང་སོང། དེའི་རྗེས་ལ་ཡང་ང་ཚོ་རྒྱ་གར་དངུལ་ཁང་ཆེན་མོ་ནས་དངུལ་ཁང་བཙུགས་ཡ་གི་ཆེད་དུ་གོམ་པ་དང་པོ་གི་ཚུལ་དུ་བུ་ལོན་བཏང། བུ་ལོན་འདི་སྒྲིག་འཛུགས་ག་བ་ག་ས་ཀྱིས་བཏང་ཆོག་གི་ཡོད་མ་རེད། འདི་རང་ལ་ཡང་དམིགས་བསལ་གྱི་དེབ་སྐྱེལ་གྱི་ལག་ཁྱེར་ཅིག་རྒྱ་གར་དངུལ་ཁང་ཆེན་མོ་ནས་དགོས་ཀྱི་ཡོད་ཙང་འདི་ལ་ཡང་གནང་རོགས་བྱེད་ཅེས་དེབ་སྐྱེལ་གྱི་མིང་འདི་ད། ད་ལྟ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ཡང་ན་བོད་ཀྱི་མ་དངུལ་ཞེས་བརྗོད་དེ་འདི་ཞེས་བཏགས་བྱས་འདུག་ཡོད། ད་སྒྲིག་འཛུགས་འདི་ནང་ལ་གཙོ་བོ་གཅིག་ག་རེ་དགོས་ཀྱི་ཡོད་རེད་ཟེར་ན་སྒྲིག་འཛུགས་འདི་གི་ཕྱག་ལས་གནང་ཡའི་ལམ་ལྷོང་ཆེད་དུ་ད་དངུལ་དགོས་ཀྱི་ཡོད་རེད། ཨ་ནི་དངུལ་འདི་ག་ནས་ཡོང་གི་རེད་ཟེར་ལབ་ཡིན་ན་དངུལ་འདི་ད Company ཟེར་མཁན་གཅིག་གི་སྒྲིག་འཛུགས་སོང་ཙང Company ལ་དངུལ་འདི་མ་རྩ་བཙུགས་མཁན་ཨ་ནི་ད་ག་ནང་བཞིན་འདི་ནང་ལ་དངུལ་འདི Company འདི་ཡར་རྒྱས་གཏོང་མཁན་གྱི་མི་གི་འགན་འཛིན་ལྷན་ཚོགས་ཅིག་བསྐོས་པ་རེད་འགན་འཛིན་ལྷན་ཚོགས་ཀྱིས་མ་རྩ་བཙུགས་དགོས་ཀྱི་ཡོད་རེད་ལ། ཨ་ནི་མི་མང་ཚོ་གིས་མཉམ་ཞུགས་བྱས་ནས་མ་རྩ་བཙུགས་དགོས་པ་ད་འདི་འཛམ་གླིང་ཡོངས་ལ་ཡར་འགྲོ་སྟངས་འདི་གཅིག་པ་རེད་ཞུས་ཡ་ཡིན། ད་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འདི་ནང་ལ་ཡ་ངོ་མ་ད་ལྟ Director གསུམ་ཞིག་གིས་ང་ཚོ་མ་རྩ་དེ་བཙུགས་ཡོད་རེད་འདི་འདི་ནང་ལ་ང་ཡ་གཅིག་རེད། མ་རྩ་བཙུགས་ཡོད་རེད་ཡིན་ནའི་མ་རྩ་འདི་གི་འདང་གི་ཡོད་མ་རེད་འདང་གི་མེད་ཙང་ཨ་ནི་ཐོག་མར་ང་ཚོ་ད་མ་རྩ་བཙུགས་ཡ་ཆེད་དུ་འདི་བོད་མི་རང་གི་ལས་གཞི། མི་རིགས་དང་རྒྱལ་ཁབ་ད་ག་ནང་བཞིན་རིག་གཞུང་དཔལ་ཡོན་འཛུགས་སྐྲུན་གྱི་ཆེད་དུ་རྒྱབ་རྟེན་གྱི་གནས་སྟངས་ཅིག་ལ་ཡ། དཔལ་འབྱོར་གྱི་རྒྱབ་རྟེན་དེ་ཤུགས་ཆེན་པོ་དགོས་ཀྱི་ཡོད་པའི་རྒྱུ་མཚན་ལ་བལྟས་རྗེས་ད་མ་རྩ་བཙུགས་དགོས་ཀྱི་འདུག་དེ་ཡང་ཕྱི་རྒྱལ་ནང་དངུལ་ཁང་དེ་ཚོ་ནས་མ་རྩ་གཡར་ཡ་འདུག་ད་དེ་ལས་ཨང་དང་པོ་ཐོག་མར་འདེབས་ཡས་མ་རྩ་བཙུགས་ཡས་ཀྱི་འདི་ན་ང་རང་ཚོ་རང་གི་ད་ལྟ་ངས་གོང་དུ་ཞུས་པ་ནང་བཞིན་རེད་དགོས་པ་རྒྱུ་མཚན་ཆེན་པོ་གཅིག་གིས། ཨ་ནི། བོད་མི་རིགས་རང་གི་ཆེད་དུ་ཅིག་བྱེད་ཀྱི་ཡོད་པ་སོང་ཙང་དེ་ལ་ཡ། བོད་མི་རང་གི་མཉམ་ཞུགས་བྱེད་ཐུབ་ན་ཡག་པོ་ཞེ་དྲག་འདུག་ཨ་ནི་དེ་ཡང། ད་ང་ཚོ་དཔེ། དཔལ་འབྱོར་ཐོག་ལ་ཡ། རྒྱ། བལ་འབྲུག་གསུམ། ནང་ལོག་དང་ཨ་ནི་ང་ཚོ་བོད་པའི་སྡེ་ཚན་ནང་ལ་བལྟས་པ་ཡིན་ན། ཅུང་ལེགས་པ་ཅིག་ད་ཕྱི་རྒྱལ་ནང་ལ་བཞུགས་མཁན་ནང་ལ་ཡོད་རེད། ཡོད་ཙང་ད་ཨ་མི་རི་ཀ་འདིའི་བྱང་ཨ་མི་རི་ཀ་ནང་ལོག་བོད་པ་ཞིག་གང་ལ་གང་འཚམ་ཞིག་ཡོད་དུས།

དུས་བཀག་མ་རྩ་རེད། ཨ་ནི་གཏན་བཀག་གཏན་འཇགས་མ་རྩ་གི་འགྲོ་སྟངས་ཅིག་ཡོད་རེད། དུས་བཀག་གི་མ་རྩ་གི་འགྲོ་སྟངས་ཅིག་ཡོད་རེད། འདི་འདྲ་བྱེད་གནང་རོགས་བྱེད་ཞེས་ད་རེས་ང་ཚོ་འདིར་ཡོང་གི་ཡིན། ལགས་ལེགས་སོ་ད་རྣམ་པ་ཚོས། ད་ལྟའི་ཆ་ལ་ཡང་རྒྱལ་སའི་མངའ་ཁུལ་བོད་མི་ཚོ་དང་གཅིག་ཐུག་གནང་བ་རེད་དམ། མུ་མཐུད་བྱས་ཁེ་ན་ཌ་དང་ཡང་ཨ་མི་རི་ཀའི་ས་གནས་གཞན་པ་ཁག་ལའང་བྱོན་གནང་གི་ཡོད་རེད་ཆ་ཚང་ས་གནས་ཁག་དགུ་ཙམ་ནང་ལ་བྱོན་གནང་གི་འདུག་ཨ་ནི། ད་ང་ཚོའི་གཞོན་སྐྱེས་ནང་ལ་ཡང་གཅིག་གིས། འདིའི་ཐོག་ལ་མཉམ་ཞུགས་བྱེད་ཡ་ལ་གཞོན་སྐྱེས་ཚོས་ག་རེ་ག་རེ་བྱེད་ཐུབ་རེད། དེ་ད་གཞོན་སྐྱེས་ཚོས་ཀྱི་འདི་ནང་ལ་བལྟས་ཚེ་ད་གཞོན་སྐྱེས་ལྷག་པར་དུ་གཞོན་སྐྱེས་ད་ད་སློབ་སྦྱོང་དང་འདི་འདྲ་ནང་གནང་བསྡད་མཁན་ཚོས་ད་དམིགས་བསལ་ད་དངུལ་རང་སོ་སོ་རང་རང་ད་དངུལ་རང་མེད་དུས་དེ་དཀའ་ལས་ཁག་པོ་ཅིག་རེད་དེ། ཡིན་ནའི་ད་ཕྱག་ལས་གནང་བསྡད་མཁན་ཡང་སློབ་སྦྱོང་བྱེད་བཞིན་པའི་སྐབས་ལ་ཕྱག་ལས་གནང་བསྡད་མཁན་ཡང་གཞོན་སྐྱེས་མང་པོ་ཞིག་ད་ལྟ་ལས་འབོར་ལས་ཞུགས་ནང་ལ་འཛུལ་རྗེས་ད་དངོས་སུ་ཡོང་འབབ་ཡོང་བསྡད་མཁན་འདི་ཚོ་གིས་ད་ག་རེ་གནང་ཐུབ་ཀི་རེད་ལབ་པ་ཡིན་ན་འདི་ཚོ་ད་གཞོན་སྐྱེས་ཚོ་ལ་ཡང་མ་འོངས་པ་ལ་ག་རེ་དགོས་ཀི་ཡོད་རེད་ཟེར་ན་ལས་ཀ་ཅིག་རག་པ་ཡིན་ན་ཡག་པོ་ཞེ་དྲག་རེད་ལས་ཀ་མ་རག་པ་ཅིག་ཡིན་ནའི་དངུལ་གི་ཡོང་འབབ་ཅིག་དགོས་ཀི་ཡོད་རེད་ཨ་ནི་གཞོན་སྐྱེས་ཚོ་གིས་སྤྱི་བཏང་ཁྲོམ་རའི་དཔལ་འབྱོར་ཁྲོམ་ར་ནང་ག་རེ་ཟེར་བ་རེད་ཞུས་པ་ཡིན་ན། ལོ་བཅུ་གྲངས་ཅིག་གི་ཨ་ནི་མ་རྩ་དེ་བཙུགས་ཡོད་པ་ཡིན་ན་ཨ་ནི་དེ་ལ་ཁེ་ཕན་ཡག་པོ་ཞེ་དྲག་ཡོང་གི་རེད་ཟེར་བྱས་ད་གཞོན་སྐྱེས་ཚོ་གི་མ་འོངས་ཀྱི་མདུན་ལམ་གྱི་ཆེད་དུ་རེད་བ། ཨ་ནི་ད་ནས་མ་རྩ་བཙུགས་ཡ། ཨ་ལས་ཀ་མ་རག་པ་ཡིན་ནའི་དེའི་ཐོག་ནས་སོ་སོའི་འཚོ་བ་སྐྱེལ་ཐུབ་ཡ་རེད་ལ་ཡ་ལས་ཀ་རག་པའི་ཞིང་ཡོན་ཕལ་པ་ཡིན་ནའི་ཨ་ནི་དེ་མ་རྩ་དེ་ནས་མུ་མཐུད་ནས

གང་ཡང་ཡོང་སྲིད་པ་རེད་དེ་འདྲ་ཡོང་པའི་སྐབས་ལ་ཡང་སྐྱོ་པོ་ཡོང་པའི་སྐབས་ལ་ཡང་ཕན་ཐོགས་ཡོང་གི་རེད་ཟེར་བྱས་ད་ང་གནས་སྐབས་དེ་འདྲ་ཞིག་བསྡད་ཤིང་ཞུས་ན་འགྲིག་མེད་འགྲོ། ལགས་ལེགས་སོ་ཨ་ད་ང་རང་ཚོ་གི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ཞུ་བ་དེ་ད་རྩ་བའི་དངུལ་ཁང་ངོ་མ་རང་གཅིག་ལ་ཡང་འགྱུར་ཡ་རེད་ཡིན་ནའི་ད་ད་ནས་རྣམ་པ་ཚོས་ཅིག་གི་ཡང་དངུལ་བཅོལ་མཁན་ཡོད་ན་ཞུ་གི་ཡོད་རེད་དངུལ་བཅོལ་ཡ་དང་མ་རྩ་བཙུགས་ཡ་ཟེར་དེ་ཚོ་ལ་ཅིག་མ་མཐའ་ལ་ཨ་རིའི་སྒོར་མོ་རུ་བྱས་པ་ཡིན་ན་ཌོ་ལར་ག་ཚོད་བཙུགས་རབས་འབྲེལ་བཙུགས་བྱས་ན་འདི་ནང་ལ་མཉམ་ཞུགས་གནང་ཐུབ་ཀི་ཡོད་རེད། ད་ད་ལྟ་སྤྱི་བཏང་དངོས་གནས་བྱས་པ་ཡིན་ན་མ་རྩ་དེ་ད་ག་རེ་བཙུགས་ནའི་འགྲིག་གི་ཡོད་རེད་ཆེ་ཆུང་གང་འདྲ་ཞིག་བཙུགས་པ་ཡིན་ནའི་འགྲིག་གི་ཡོད་རེད་དེ་ཡིན་ནའི་ད་ལྟ་ང་ཚོ་འདི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འདི་སྒྲིག་འཛུགས་འདི་བཙུགས་ནས་ཞེ་དྲག་གསར་པ་རང་ཡིན་དུས་སྒྲིག་འཛུགས་དེ་ལ་ཡང་མི་གི་དངུལ་ལེན་ཡག་གི་ཚད་བཀག་ཅིག་འདུག་ལོ་རེ་ལ་ཡང་ཚད་བཀག་ཅིག་ཡོད་དུས།

ང་ཚོ་དེ་ལས་རྒྱབ་སྐྱོར་གནང་ཡག་གི་དངུལ་ཁུག་སོར་དེ་གསུམ་ཡོད། གཅིག་ད་ལྟ་ཀྲམ་ལགས་གསུངས་པ་ནང་བཞིན་རེད། ཞལ་འདེབས་གནང་བ་ཡིན་ན་དེའི་ལམ་ཁ་ཅིག་ཡག་པོ་ཞིག་འདུག་ད་ང་ཚོས་ཞུ་དགོས་མ་རེད། རྒྱལ་ཁབ་མང་པོ་ཅིག་གི་ཐབས་སྐྱོ་བའི་སྐབས་ནས་ད་ལྟ་རྒྱལ་ཁབ་ཡར་ཐོན་ཅན་གྱི་རྒྱལ་ཁབ་ཆགས་པ་མང་པོ་ཞིག་གིས་ག་རེ་གནང་བཞག་ཟེར་ན་དངུལ་ཁང་བཙུགས་ཡ་བྱས་འདུག་དང་པོ་ཞལ་འདེབས་བླངས་བྱས་ནས

ད་ལྟ་ཡང་གནས་སྐབས་འདི་ན་སྒོར་མོ་གཅིག་གཉིས་བཙུགས་ཡིན་གསུངས་པ་ཡིན་ན་གཏན་འཇགས་མ་རྩ་ལས་ཡང་ང་ཚོ་ཚད་བཀག་འདི་གཏན་ཞིག་མ་བྱས་ཡིན་ན། ང་ཚོ་ལ་ཡང་མ་རྩ་ལེན་མཁན་གྱི་མི་གྲངས་འདི་ཚད་བཀག་ཡོད་དུས། ཆུང་ཆུང་ཚོ་ཚོ་ད་རེས་ད་ལོ་རེ་འགའ་གནས་སྐབས་ལེན་ཐུབ་ཀྱི་མི་འདུག་སྟེ་ཡིན་ནའི་ད་དུས་བཀག་གི་མ་རྩ་འདི་ང་ཚོ་སྟོད་ན་སྟོད་ན་ཉིས་ཚད་བཀག་གཏན་འབེབས་བྱས་པ་དག་ཡིན་ཞེས་ཞུ་བ་ཡིན།

ད་བཀའ་སློབ་ཟེར་ནས་ད་ནངས་དཔལ་འབྱོར་དང་སྤྱིར་བཏང་འབྲེལ་བའི་རང་བལྟས་ཤིག་བསམ་འཆར་ཞིག་ངས་ཕུལ་ཡ་ཡིན། ད་གཙོ་བོ་དུ་སྤྱིར་བཏང་འདི་ད་གཞོན་སྐྱེས་ཚོས་ཚང་མས་མཁྱེན་གྱི་རེད་ང་ཚོ་མི་རིགས་འདི་གི་ཕྱི་ལོགས་ལ་ཡ་ལྔ་བཅུ་ང་དགུ་ལ་ཕྱི་ལོགས་ལ་གྱར་ནས་ང་ཚོ་དམིགས་ཡུལ་གཅིག་བཟུང་ནས་ཕྱི་ལོགས་ལ་ཡོང་པ་རེད། དམིགས་ཡུལ་འདི་ད་ལྟ་འགྲུབ་ཡོད་མ་རེད། ད་ལྟ་འགྲུབ་ཡོད་མ་རེད་ང་ཚོ་ག་བ་ཡོད་པ་ཡིན་ནའི་འགྲུབ་མེད་དུས་དམིགས་ཡུལ་འདི་ག་རེ་རེད། དམིགས་ཡུལ་འདི་ང་ཚོ་ད་ལྟ་འགྲུབ་མེད་པ་འདི་འགྲུབ་ཡ་ལ་ཡ་ཐབས་ཤེས་ག་རེ་གནང་དགོས་འདུག་ཅེས་ཡིན་གཅིག་མིན་གཅིག་སློབ་སྦྱོང་གནང་པའི་སྐབས་ལ་ཡིན་ནའི་རེད་ལས་ཀ་བྱེད་པའི་སྐབས་ལ་ཡིན་ནའི་རེད་མི་ཚེའི་མདུན་ལམ་གཅིག་བཙལ་བའི་སྐབས་ལ་ཡ་འདི་གཅིག་མ་བརྗེད་པ་བྱེད་རོགས་གནང་ཞེས་གཅིག་ཞུ་ཡ་གལ་ཆེན་པོ་གཅིག་ཡིན། དེ་ནས་གཉིས་པ་ནང་ལོགས་ནས་ད་སློབ་སྦྱོང་གནང་གི་རེད་སློབ་སྦྱོང་གནང་གི་འདུག་ཡག་ཐག་ཆོད་འདུག་དེ

དོ་དབྱིངས་དགུང་འདུག། དེ་འདྲའི་གཅིག་གིས་སྤྱི་ཚོགས་གཅིག་གི་རྒྱབ་རྟེན། ལས་ཀ་སྤྲད་ཐུབ་ཀྱི་འདུག་ལ་རྒྱབ་རྟེན་ཤུགས་ཆེན་པོ་ཞིག་ཡོང་ཐུབ་ཀྱི་འདུག་བྱས་ཙང། ཚང་མས་ཀྱི་ཨ་ནི། ལས་ཀ་ལས་ཉེན་ཁ་མེད་པ། ད་ལས་ཁུངས་གཅིག་པུའི་ནང་བསྡད་ཡག། ཡང་འཛིན་སྐྱོང་གཅིག་པུའི་ནང་བསྡད་ཡག་གི། དེ་འདྲས་བྱས་བྱས་མི་ཚེ་སྐྱེལ་ཡག་དེ་དེ་ཡས་མི་འདུག་ཨ་ནི་མི། མི་ལ་ཡང་ཤེས་ཡོན་སྣ་མང་རེད་བོད་མི་རིགས་འདིའི་ཚོང་ལས་ཀྱི་ཐོག་ལ་ཡང། ལོ་བརྒྱ་ཕྲག་མང་པོ་གི

ད་དཔེར་ན་ཡ་ལག་རྩལ་རེད་ཅེས་ཟེར་གྱི་རེད་ལག་རྩལ་འདི་ཕྱི་ནང་ག་བ་ཡིན་ནའི་ལག་རྩལ་འདི་དགོས་ཡ་གལ་ཆེན་པོ་ཞེ་པོ་ཅིག་རེད་ཤག་ལག་རྩལ་མེད་པའི་མི་རིགས་འདི་ཨ་ནི་ང་ཚོ་མི་གཡོག་པོ་རང་གི་བས་རང་མ་གཏོགས་ཕན་ཐོགས་མི་འདུག་བྱས་ཙང་འདི་ལ་ཡ skill development བྱ་ཡ་འདི་རེད་འདི་ཡིན་གཅིག་མིན་གཅིག་འདི་ནང་ལ་ཡ་དོ་སྣང་དང་བེད་སྤྱོད་གནང་རོགས་གནང་ཞེས་ཞུ་ཡ་ཡིན།